འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་གང་མ་འདྲེས། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། དེང་སྐབས་ཨེ་ཤི་ཡའི་མངའ་ཁུལ་དུ་སྨན་བཅོས་ཀྱི་རིན་གོང་ཆེ་རུ་འགྲོ་བའི་ཉེན་ཁ་ཡི་ཕྱོགས་སུ་བསྐྱོད་བཞིན་ཡོད་པའི་སྐོར་ལ་འཛམ་གླིང་འཕྲོད་བསྟེན་ཚོགས་པ་དང་སྨན་དོན་མཁས་པ་ཁག་གིས་ཉེན་བརྡ་བཏང་ཡོད་པ་རེད། ཨེ་ཤི་ཡའི་ནང་སྐྲན་གྱི་ན་ཚ་ཡི་ནད་པ་དང། གྲིབ་སྐྱོན་གྱི་ན་ཚའི་ནད་པ་ཇེ་མང་དུ་འགྲོ་བཞིན་པ་དེ་ཡིས། འབྱུང་འགྱུར་གྱི་ལོ་རབས་ནང་ལ་ས་ཁུལ་དེའི་སྨན་བཅོས་ཀྱི་རིན་གོང་ཐོག་ལ་དཀའ་ངལ་ཇེ་ཆེར་འགྲོ་རྒྱུ་ཡིན་པ་རེད། སྤྱིར་བཏང་ཨེ་ཤི་ཡའི་ས་ཁུལ་ཁག་ནང་ལ་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པ་དེ་ཡིས་དབུལ་ཕོངས་ཀྱི་གྲངས་འབོར་ཚད་མཐོན་པོ་ཡིས་ཉུང་དུ་གཏོང་ཐུབ་པ་བྱུང་ཡོད་མོད། དེ་དང་མཉམ་དུ། དེ་ཡིས་སྤྱི་ཚོགས་དང་མིའི་འཚོ་བའི་གོམས་གཤིས་ལ་འགྱུར་བ་ཆེན་པོ་བཏང་བ་དང། ལྷག་པར་དུ་གྲོང་ཁྱེར་ཁག་ནང་ཟས་སྤྱོད་ལ་འགྱུར་བ་ཆེན་པོ་འགྲོ་བའི་རྐྱེན་བྱས་ཏེ། སྤྱི་ཚོགས་ཧྲིལ་པོ་ཡི་མིའི་འཕྲོད་བསྟེན་གྱི་གནས་སྟངས་ལ་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་ཚོགས་པས་བརྗོད་པ་ལྟར་ན། ལྷོ་ཤར་ཨེ་ཤི་ཡའི་ནང་ལ་སྐྲན་ནད་ཀྱི་ནད་པ་ཇེ་མང་དུ་སོང་ནས་ལོ་གཅིག་ནང་ན་ཚ་དེའི་རྐྱེན་གྱིས་མི་ཤི་བའི་གྲངས་འབོར་ས་ཡ་གཅིག་དང་འབུམ་གསུམ་ཟིན་གྱི་ཡོད་པ་རེད། གོང་ཞུས་ཚོགས་པ་ཡིས་བརྗོད་པ་ལྟར་ན། འཛམ་གླིང་ཡོངས་སུ་སྐྲན་ནད་ཀྱི་འོག་ཏུ་མི་ཤི་བའི་གྲངས་འབོར་སྤྱི་ཡི་སུམ་ཆ་གཉིས་ཨེ་ཤི་ཡ་དང་ཨ་ཧྥི་རི་ཀ་གཉིས་ནང་ཡོང་གི་ཡོད་པ་རེད། དེ་ཡང་འཛམ་གླིང་ནང་སྐྲན་ནད་དང་སྙིང་གི་ཁྲག་རྩ་འགགས་པའི་ན་ཚ། གློ་བའི་གཅོང་ནད་བཅས་ཀྱི་རྐྱེན་གྱིས་མི་ཤི་བའི་གྲངས་འབོར་དེ་ལོ་རེ་ལ་ས་ཡ་བཞི་བཅུ་ཙམ་ཟིན་གྱི་ཡོད་པ་དང། དེ་ནི་ལོ་རེ་རེའི་ནང་གི་མི་ཤི་ཚད་སྤྱི་ཡི་བརྒྱ་ཆ་བདུན་ཅུ་ཆགས་ཀྱི་ཡོད་པ་རེད། དེ་དང་མཉམ་དུ་འཛམ་གླིང་ཐོག་ལ་སྨན་བཅོས་ཀྱི་རིན་གོང་ཇེ་ཆེར་འགྲོ་བཞིན་པ་དང། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་སྐྲན་ནད་སྨན་བཅོས་ཆེད་དུ་འཛམ་གླིང་ནང་ལ་ཨ་སྒོར་ཐེར་འབུམ་བརྒྱ་དང་བཅུ་མེད་བདུན་འགྲོ་སོང་སོང་ཡོད་པ་དེས་སྨན་བཅོས་ཀྱི་འགྲོ་སོང་སྤྱི་ཡི་བརྒྱ་ཆ་བཅུ་གཅིག་དང་གྲངས་ཆུང་བཞི་ཟིན་གྱི་ཡོད་པ་རེད། སྨན་དོན་མི་སྣ་ཡིས་སྔོན་དཔག་མཛད་པ་ལྟར་ན། རྒྱ་གར་ནང་གཅིག་པུ་ལ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་ལྔ་ཙམ་ལ་ད་ཡོད་ཀྱི་ནད་པའི་གྲངས་འབོར་དེ་ལྡབ་ལྔ་ཡིས་མང་དུ་འགྲོ་རྒྱུ་ཡིན་པའི་ཉེན་ཁ་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་རྒྱ་ནག་ནང་ལ་སྐྲན་ནད་ཀྱི་ནད་པ་ས་ཡ་བཞི་ཐོན་ཡོད་པ་དང། ཡུལ་དེའི་ནང་ལ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་ལྔ་ཙམ་ལ་རྒྱལ་ཡོངས་ཀྱི་སྨན་བཅོས་འགྲོ་སོང་དེ་ཨ་སྒོར་ཁྲག་ཁྲིག་ཆེན་མོ་གཅིག་དང་ཚེག་བརྒྱད་ཅུ་གྱ་བཞི་སྟེ། ཨ་སྒོར་དུང་ཕྱུར་གཅིག་ཁྲི་བརྒྱད་སྟོང་བཞི་བརྒྱ་ཙམ་ཆགས་རྒྱུ་ཡིན་པ་རེད། ཞིབ་འཇུག་གི་ལས་དོན་དེའི་འགོ་འཁྲིད་མཁན་ཁེམ་བེ་རི་ཇི་གཙུག་ལག་སློབ་གྲྭའི་ཞིབ་འཇུག་པ Gregory Winter གྱིས་བརྗོད་པ་ལྟར་ན། དེང་སྐབས་འཕྲོད་བསྟེན་སྲུང་སྐྱོབ་ཆེད་ཀྱི་ཚན་རིག་གི་ལག་རྩལ་ཡར་རྒྱས་ཅན་ཡོད་ན་ཡང། སྨན་བཅོས་ཀྱི་འགྲོ་སོང་གི་དཀའ་ངལ་ལ་གདོང་ལེན་ཚད་ཀྱང་མཐོ་ཤོས་འགྲོ་བཞིན་ཡོད་པ་རེད། ཁོང་གིས། དཀའ་ངལ་ཆེ་ཤོས་དེ་འགྲོ་སོང་ལ་ཐུག་ཡོད་རེད། ངས་ན་ཚ་དེ་ཚང་མ་སྨན་བཅོས་བྱེད་ཐུབ་ཀྱི་རེད་ཟེར་གྱི་མེད་དེ། ངས་བསམ་ན་རྩ་བའི་ཆ་ནས་སྨན་བཅོས་ཀྱི་ལག་རྩལ་གྱི་དཀའ་ངལ་ལས་འགྲོ་སོང་གི་དཀའ་ངལ་དེ་ཆེ་བ་ཆགས་ཡོང་གི་འདུག་ཅེས་བརྗོད་ཡོད་པ་རེད། གནས་ཚུལ་ཐོན་པ་ལྟར་ན། རྒྱ་ནག་ནང་ལ་སྐྲན་གྱི་ནད་པ་དང་དེའི་ཁྱིམ་ཚང་མང་པོ་ཡིས་འགྲོ་སོང་ཆུང་བའི་ཆེད་དུ་ཁྲིམས་མཐུན་མ་ཡིན་པའི་ཚོང་ར་ནས་སྨན་གོང་ཆུང་བ་ཉོ་གི་ཡོད་པ་དང། འོན་ཀྱང་སྨན་དེ་ཚོ་ལ་ནུས་པ་ཞན་པ་དང་སྨན་རྫུན་མ་ཡིན་པའི་ཉེན་ཁ་ཆེན་པོ་ཡོད་པ་རེད། རྒྱ་ནག་གཞུང་གིས་སྨན་ཆོག་མཆན་སྤྲོད་རྒྱུ་ལ་དུས་ཚོད་རིང་པོ་འགོར་གྱི་ཡོད་པ་དེ་ཡིས་ཡུལ་དེའི་ཁྲོམ་ར་ཡི་ནང་ལ་སྨན་ངོ་མ་དུས་ཐོག་ལ་མ་འབྱོར་བའི་རྐྱེན་བྱེད་ཀྱི་ཡོད་ཅིང། སྨན་འགའ་ཤས་ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་ཚོང་རའི་ནང་ལ་སླེབས་ནས་ལོ་བཅུ་ཡི་རྗེས་སུ་གཞི་ནས་རྒྱ་ནག་ལ་འབྱོར་གྱི་ཡོད་པ་རེད། སྐུ་ཞབས Winter གྱིས་བརྗོད་པ་ལྟར་ན། དེ་ལྟ་བུའི་སྨན་དུས་ཐོག་ཏུ་མ་འབྱོར་བའི་དཀའ་ངལ་དེ་རྒྱ་གར་ནང་ལ་ཡང་ཡོང་གི་ཡོད་པའི་གནས་ཚུལ་བརྗོད་ཀྱི་ཡོད་པ་རེད། དེ་ཡང་ཁོང་གིས་ང་སྒེར་གྱི་བསམ་ཚུལ་བྱས་ན། ཁོང་ཚོ་ཡིས་སྨན་ཆོག་མཆན་སྤྲོད་པའི་ལམ་ལུགས་ལ་འགྱུར་བ་གཏོང་དགོས་པ་ཞིག་རེད་དྲན་གྱི་འདུག་ལ། སྨན་གྱི་རིན་གོང་ཡང་ཆུང་དུ་གཏོང་དགོས་པ་ཞིག་རེད་དྲན་གྱི་འདུག་ཅེས་བརྗོད་ཡོད་པ་རེད། ཡང་ཨེ་ཤི་ཡའི་ནང་དཀའ་ངལ་ཆེ་ཤོས་གཞན་ཞིག་ནི་གྲིབ་སྐྱོན་གྱི་ན་ཚ་དང་དྲན་པ་མི་གསལ་བའི་ཀླད་པ་ཡི་ན་ཚ། ཨིན་ཇིའི་ནང་ལ Dementia ཟེར་བའི་ན་ཚ་ཡི་སྨན་བཅོས་ཆེད་ཀྱི་འགྲོ་སོང་ལ་དཀའ་ངལ་ཆེ་རུ་འགྲོ་གི་ཡོད་པ་དེ་རེད། ཐེངས་འདིའི་སྙན་ཐོ་ནང་ལ་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་བརྗོད་པ་ལྟར་ན། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་འཛམ་གླིང་ནང་ལ Dementia ན་ཚ་ཡོད་པའི་ནད་པ་ས་ཡ་སུམ་ཅུ་སོ་ལྔ་དང་འབུམ་དྲུག་ཡོད་པ་དང། སྤྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཙམ་ལ་ནད་པ་ས་ཡ་དྲུག་ཅུ་རེ་བཞི་དང་འབུམ་བདུན་བར་འཕར་རྒྱུ་ཡིན་ཅིང། སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་ས་ཡ་བརྒྱ་དང་བཅོ་ལྔ་དང་འབུམ་བཞི་ཙམ་འཕར་རྒྱུ་ཡིན་པའི་སྔོན་དཔག་བྱས་ཡོད་པ་རེད། སྙན་ཐོ་དེའི་ནང་ལ་ན་ཚ་དེ་ཡོང་མཁན་བརྒྱ་ཆ་དྲུག་ཅུ་ཙམ་དཔལ་འབྱོར་གྱི་ཡོང་འབབ་དམའ་བ་དང་འབྲིང་བའི་རྒྱལ་ཁབ་ཁག་ནས་ཡོང་གི་ཡོད་པའི་འགྲེལ་བརྗོད་བྱས་འདུག་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་སྙན་ཐོའི་ནང་ལ། སྨན་བཅོས་ཀྱི་འགྲོ་སོང་ཐོག་ལ་གདོང་ལེན་བྱེད་མི་ཐུབ་པའི་དཀའ་ངལ་འདི་ཡིས་ཁྱིམ་ཚང་ས་ཡ་མང་པོ་དབུལ་ཕོངས་ཀྱི་གནས་སུ་གཡུག་གི་འདུག་དེ་མཚུངས་སྤྱི་དམངས་འཕྲོད་བསྟེན་གྱི་ལས་དོན་དེ་ཆེས་གལ་འགངས་ཆེ་བའི་རྩ་བ་ཞིག་རེད་ཅེས་བརྗོད་འདུག། ཡང་འཕྲོད་བསྟེན་ལ་དཀའ་ངལ་སྤྲོད་མཁན་གཞན་ཞིག་ནི་མཁའ་རླུང་འབག་བཙོག་ལ་ཐུག་ཐུག་ཡོད་པ་རེད། ཁེ་ན་ཌའི Western Ontario གཙུག་ལག་སློབ་གྲྭ་ཡི་རྒྱལ་སྤྱིའི་ཐོག་གི་གྲིབ་སྐྱོན་དང་ཀླད་རྩའི་ཐོག་གི་ཆེད་མཁས་པ Vladimir Hachinski ཡིས་ན་ཚ་དེའི་ནད་པ་མང་དུ་འགྲོ་བཞིན་པ་འདི་མཁའ་རླུང་འབག་བཙོག་དང་འབྲེལ་བ་ཡོད་པའི་འགྲེལ་བརྗོད་བྱས་འདུག་ཞིབ་འཇུག་པ་ཁག་གིས་ཤེས་རྟོགས་བྱུང་དོན་ལྟར་ན། མཁའ་རླུང་འབག་བཙོག་ནང་ཆེས་ཕྲ་བའི་རྒྱུ་རྫས་ཁག་ཅིག་གིས་གྲིབ་སྐྱོན་གྱི་ན་ཚ་ཡི་རྐྱེན་བྱེད་ཀྱི་ཡོད་པ་མ་ཚད། གློ་བ་དང་སྙིང་ཀླད་པ་ལའང་སྐྱོན་བྱེད་ཀྱི་ཡོད་པ་རེད། ཞིབ་འཇུག་པ་ཧའེ་ཆན་སི་ཁི་གྱིས་མཁའ་རླུང་གི་འགྱུར་འགྲོས་དེ་གླིང་ཆེན་གཅིག་ནས་གཅིག་ལ་བརྒྱུད་ནས་འགྲོ་གི་ཡོད་པར་བརྟེན་ནས་འདི་ནི་གོ་ལ་ཧྲིལ་པོ་ཡི་དཀའ་ངལ་ཅིག་རེད། འདི་ལྟ་བུའི་རླུང་གི་འབག་བཙོག་རྣམས་གླིང་ཆེན་གཅིག་ནས་གཅིག་ལ་འཁྱེར་བ་དང་གླིང་ཆེན་ནང་ཁུལ་གྱི་ཡུལ་གྲུ་ཁག་ལ་ཁྱབ་པར་བྱེད་ཀྱི་ཡོད་རེད། དེ་མཚུངས་པེ་ཅིང་ནང་གི་མཁའ་རླུང་འབག་བཙོག་གིས་སྦེན་ཁོག་གི་ནང་ལ་གནོད་པ་བྱེད་ཀྱི་ཡོད་རེད། སྤྱིར་བཤད་ན་མཁའ་དབྱིངས་ཀྱི་ཁོར་ཡུག་དེ་གཅིག་ལས་ཡོད་མ་རེད་ཅེས་བརྗོད་འདུག་ཁོར་ཡུག་སྲུང་སྐྱོབ་ཚོགས་པ Greenpeace ཡིས་ཉེ་བའི་ཆར་སྤེལ་བའི་གནས་ཚུལ་ལྟར་ན། རྒྱ་གར་ནང་གཅིག་པུ་ལ་མཁའ་རླུང་སྦགས་བཙོག་གིས་རྐྱེན་བྱས་ནས་ལོ་རེ་རེའི་ནང་ལ་མི་ས་ཡ་གཅིག་དང་འབུམ་གཉིས་འཆི་སྐྱོན་འགྲོ་གི་ཡོད་པ་རེད། དེ་ནི་ཐ་མག་གིས་རྐྱེན་བྱས་པའི་འཆི་སྐྱོན་འགྲོ་བའི་གྲངས་འབོར་དང་ཐག་ཉེ་པོ་ཆགས་ཡོང་གི་ཡོད་པ་རེད། རྒྱ་ནག་གི་གྲོང་ཁྱེར་པེ་ཅིང་ལྟ་བུ་ལ་མཚོན་ན་དགུན་གྱི་དུས་སུ་དུ་བ་ཧ་ཅང་མཐུག་པོ་ཆགས་ཀྱི་ཡོད་པ་དང། དུ་བ་དེའི་ནང་ལ་འཕྲོད་བསྟེན་ལ་གནོད་པའི་ཆེས་ཕྲ་བའི་རྫས་རིགས་ཧ་ཅང་མང་པོ་ཞིག་མཐོང་གི་ཡོད་པ་རེད། ཞིབ་འཇུག་པ་ཁག་གིས་ཤེས་རྟོགས་བྱུང་དོན་ལྟར་ན། རྒྱ་ནག་ནང་མཁའ་རླུང་སྦགས་བཙོག་གིས་རྐྱེན་བྱས་ནས་འཆི་མ་རན་གོང་ནས་འཆི་བའི་མིའི་གྲངས་འབོར་ས་ཡ་གཅིག་ལྷག་ཡོང་གི་ཡོད་པ་དང། མི་ཡི་ཚེ་ཚད་ལོ་ལྔ་ཙམ་བར་དུ་ཐུང་དུ་གཏོང་གི་ཡོད་པ་ཞིག་རེད། སྐུ་ཞབས་ཧ་ཅིན་སི་ཀི་ཡིས་ཨེ་ཤི་ཡའི་ནང་ལ་གྲིབ་སྐྱོན་དང Dementia ཡི་ནད་པ་ཇེ་མང་དུ་འགྲོ་བཞིན་པ་འདི་ཡིས། མངའ་ཁུལ་དེའི་མཁའ་རླུང་སྦགས་བཙོག་ལ་གདོང་ལེན་བྱེད་རྒྱུ་དེ་ཆེས་གལ་ཆེ་བའི་ལས་འགན་ཞིག་ཆགས་ཡོད་པའི་འགྲེལ་བརྗོད་བྱས་འདུག་དེ་ཡང་ཁོང་གིས། ད་ལྟ་ཡི་གྲངས་ཚད་འདི་ལ་ལྟ་དུས་ཨེ་ཤི་ཡའི་ས་ཁུལ་འདིར་གྲིབ་སྐྱོན་གྱི་ན་ཚ་དང Dementia ཡི་ན་ཚ་མུ་མཐུད་ནས་མང་དུ་འགྲོ་བཅུག་ཐབས་ཡོད་མ་རེད། ད་ལྟ་འཛམ་གླིང་ནང་གི་མི་གྲངས་སྤྱིའི་བརྒྱ་ཆ་དྲུག་ཅུ་རེ་ཙམ་ཨེ་ཤི་ཡའི་ནང་ལ་ཡོད་རེད་ཅེས་བརྗོད་ཡོད་འདུག་ཁོང་གིས་རྒྱ་ནག་ནང་མཁའ་རླུང་འབག་བཙོག་གིས་མི་འཆི་མ་རན་གོང་ནས་འཆི་བའི་དཀའ་ངལ་གྱིས་འཕྲོད་བསྟེན་ལ་དཀའ་ངལ་ཆེན་པོ་འཕྲད་བཞིན་པ་དང། དེ་དང་ཆབས་ཅིག་ཏུ་ཉི་ཧོང་ནང་ལ་ལོ་ན་ཆེ་བའི་མི་གྲངས་མང་དྲགས་ནས Dementia ནད་པ་མང་དུ་འགྲོ་གི་ཡོད་པའི་འགྲེལ་བརྗོད་བྱས་འདུག་ན་ཚ་དེ་ཕོག་ས་ཕལ་ཆེ་བ་དེ་མི་ལོ་ན་རྒན་པ་རྣམས་ལ་ཡོང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཉན་པ་དེ་ནི་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་གནས་ཚུལ་སྤེལ་བའི་ཨེ་ཤི་ཡའི་ནང་ལ་འཕྲོད་བསྟེན་གྱི་དཀའ་ངལ་ཆེ་རུ་འགྲོ་བའི་སྐབས་འདིར་ས་ཁུལ་དེའི་སྨན་བཅོས་ཀྱི་འགྲོ་སོང་ལ་དཀའ་ངལ་ཇེ་ཆེར་འགྲོ་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྗེ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོ་སླར་ཡང་མཇལ་ཡོང།